ཨི་ཊ་ལི་ཡའི་བྱང་ཕྱོགས་སུ་ནད་ཡམས་དེ་ཁྱབ་ཆེན་བྱུང་བར་བརྟེན་ཨོ་སི་ཀྲི་ལི་ཡའི་མི་མང་རྣམས་ལ་ས་ཕྱོགས་དེར་མི་བསྐྱོད་པའི་ཉེན་བརྡ་ཆེ་ཤོས་དེ་བཏང་ཡོད་པ་མ་ཟད། ཨི་རན་ལ་བསྐྱོད་འཆར་ཡོད་ན་དེར་བསམ་བློ་གཏོང་སྐྱོར་བརྒྱབ་པར་ཉེན་བརྡ་བཏང་ཡོད་འདུག་དེ་བཞིན་རྒྱལ་སྤྱིའི་ནང་གི་གནས་སྟངས་ལ་གཞིགས་ནས་ཨོ་སི་ཀྲི་ལི་ཡའི་གཞུང་གིས་ནད་ཡམས་དེ་རྒྱ་ཁྱབ་བྱུང་ན་ཛ་དྲག་གི་གདོང་ལེན་བྱ་རྒྱུའི་འཆར་གཞི་འདིང་བཞིན་པ་རེད་འདུག།

There is no reason to change anything you do. མི་མང་གི་ཁྲོད་ལ་སེམས་འཚབ་དགོས་པ་གང་ཡང་མེད། ནམ་རྒྱུན་བཞིན་ཁ་རས་གྱོན་ནས་ཉིན་རེའི་བྱེད་སྒོ་ལ་ཞུགས་རོགས། འོན་ཀྱང་གཞུང་ལ་འགན་ཡོད་པ་ལྟར་གྲ་སྒྲིག་སྔ་ས་ནས་བྱེད་ཀྱི་ཡོད། ལྷག་པར་དུ་རྒྱལ་སྤྱིའི་ནང་གི་གནས་སྟངས་ལ་གཞི་བཞག་ནས་ང་ཚོས་མངའ་སྡེ་དང་ས་གནས་ས་ཐོག་སོ་སོའི་གཞུང་གི་སྨན་ཁང་དང། བུ་བཅོལ་ཁང། རྒས་གསོ་ཁང་སོགས་ཀྱི་འབྲེལ་ཡོད་འགན་འཛིན་རྣམས་དང་མུ་མཐུད་འབྲེལ་མཐུད་བྱེད་བཞིན་པ་ཡིན། མི་མང་འགའ་ཤས་ཀྱིས་ནད་ཡམས་དེ་ལས་སྔོན་འགོག་ཆེད་རང་ངོས་ནས་ཐབས་ལམ་འདྲ་མིན་སྟོན་བཞིན་པ་རེད་འདུག། We got face mask and ང་ཚོ་ཁ་རས་བརྒྱབ་ནས་གང་ཐུབ་ཁྱིམ་ནང་སྡོད་ཐབས་བྱེད་ཀྱི་ཡོད། ཕྱིར་ལ་མི་མང་པོ་འཛོམས་སར་མི་འགྲོ་བ་དང་ཁྱིམ་ལ་སྨན་སྔོན་མ་ཉོས་ནས་བཞག་ཡོད། ནང་ལ་ཟས་རིགས་དང་ཆུ་སོགས་བསགས་ནས་བཞག་ཡོད། ང་ཚོ་གྲ་སྒྲིག་བྱས་ནས་བསྡད་ཡོད།

ཨོ་སི་ཁྲུ་ལི་ཡ་ཡི་གཙུག་ལག་སློབ་གཉེར་ཁང་ཨང་དང་པོ་ཨོ་སི་ཁྲུ་ལི་ཡ་ཡི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་གི་དྲ་ཐོག་ནས་བོད་ཡིག་སློབ་ཁྲིད་གནང་གི་ཡོད་པ་རེད་བོད་ཡིག་སློབ་སྦྱོང་བྱེད་བཞིན་པའི་སྐབས་སུ་སློབ་སྦྱོང་དང་གཞན་ཡང་འགྲུལ་བཞུད་ཀྱི་གོ་སྐབས་ཡང་ཐེངས་གཅིག་བསྐྲུན་གྱི་ཡོད་ཤེས་ཚད་འདྲ་མིན་གྱི་སློབ་ཕྲུག་ཚང་མ་ལ་བོད་ཡིག་སློབ་ཁྲིད་བྱེད་ཀྱི་ཡོད་པ་དང་དྲ་ཐོག་གི་སློབ་ཁྲིད་དེ་ནི་ཁྱེད་རང་ས་ཆ་གང་དུ་བསྡད་ཡོད་ཀྱང་སློབ་སྦྱོང་བྱེད་ཆོག་གི་ཡོད་པ་རེད་ཕྱི་ལོ་ཉིས་སྟོང་ཉེར་བཞི་ལོ་ཡི་སློབ་དུས་དང་པོ་ཡི་འཛུལ་ཞུགས་ཐོ་འགོད་དེ་ཡང་ཕྱི་ཟླ་བཅུ་གཉིས་པའི་ནང་འགོ་འཛུགས་གནང་གི་ཡོད་པ་རེད་ཞིབ་ཕྲ་ཡི་གནས་ཚུལ་ཁག་དྲ་ཚིགས་ཀྱི་ཁ་བྱང asiapacific། dot anu། dot edu། dot au།